གཞན་འདུལ་བའི་ཐབས་ལ་མཁས་པ་ཟེར་རྒྱུ་དེ་རེད། རང་འཇིགས་པ་ཐམས་ཅད་ལས་གྲོལ་བ་ཡིན་ན་ཡང། གཞན་འཇིགས་པ་ཐམས་ཅད་ལས་སྒྲོལ་བའི་ཐབས་ལ་མཁས་པ་མེད་པ་ཡིན་ན་ཡང། དེ་སྐྱོབ་ཐུབ་མ་རེད་པ། གཞན་ཡང་གྲོལ་བར་མི་རུང་མ་རེད་པ། རང་ཉིད་འཇིགས་པ་ལས་ཡང་ཐར་ཚར་བ་ཡིན་ན་ཡང་དེ་ནི་གཞན་འཇིགས་པ་ལས་སྒྲོལ་བའི་ཐབས་ལ་མ་མཁས་ན། གཞན་འཇིགས་པ་ལས། སྒྲོལ་མ་ཐུབ་ཆགས་ཀྱི་རེད་པ། སངས་རྒྱས་བཅོམ་ལྡན་འདས་ནི་ནི། མ་ལག་རྡུམ་ལྟ་བུ་མ་ཡིན་པ། ལག་པ་ཡོད་པ་ལྟ་བུ་ཚོ་བྱེད་པ་རེད། མཁྱེན་བརྩེ་ནུས་གསུམ་མངའ་ཡིན་ཙང་གཞན་དོན་ག་རེ་ཡོད་ནའི་ལམ་སང་དེ་བྱེད་ཐུབ་ཀྱི་རེད།

རི་སྐྱེས་ཀྱི་སྔགས་བརྗོད་པའི་སྔགས་ཀྱིས་ནི་དྲི། རལ་གྲི་རྣོན་པོ་ཞིག་བཏེགས་ནས་རལ་གྲི་དེ་ལ་སྔགས་བརྒྱབ་ནས་འོ་དེ་འཁྱེར་བྱས་ནི་ཁྱེད་རང་མི་སྟོང་ཕྲག་གཅིག་བསད་ནས་སྟོང་ཕྲག་གཅིག་མཐེ་བོ་རུ་བག་བྱས་ནི་ཕྲེང་བ་སྐེ་ལ་གོན་ཐུབ་པ་ཡིན་ན་ཚེ་འདི་ཉིད་ལ་ནི་ཚངས་པའི་གོ་འཕང་ཐོབ་ཀྱི་རེད་ཟེར་ནས་ལམ་བསྟན། ལམ་བསྟན་ནས་ནི་སློབ་དཔོན་སྔགས་བརྒྱབ་ནས་དེ་དེ་ཁོ་ལ་ནི་གྲི་དེ་འཁྱེར་ཅག་གཡོག་གོ་དེ་མི་ལྷ་མ་ཐམས་ཅད་བསད་ཐུབ་གོ། མི་ག་འདྲ་ཅིག་ཡིན་ནི་ཁོ་བསད་ཐུབ་གོ། སློབ་དཔོན་བཀའ་ལས་ཉིད་ཀྱིས་ནི་མི་གསོད་ག་འགྲོ་ཡོང་ད། ལམ་པ་ག་པ་ག་སར་རྒྱུགས་ནི་མི་བསད་ནི་གྲངས་ཤེས་ནི་མེད་པས་ཆུ་ལོ་ཆུ་འདོད་མ་སྤོ་ཅིག་འདོད་སྤོང་གིན་མེད་པ་ཅིག་ནི་གང་ག་ཞེས་ཅིག་ནི་ནོར་ལ་རྒྱག་དགོས་ཡོད་དེ་འདྲ་ཅིག་ནི་མི་དགུ་བརྒྱ་དང་དགུ་བཅུ་གོ་དགུ་བསད་པ་དང་མི་སྟོང་ཕྲག་གཅིག་ནི་གཅིག་ཆུ་ཀུ་མ་དུ། གར་ས། མ་ལོངས་མ་ལོངས་པ་དེ་གཅིག་ཆུ་ཀུ་རེད། དགུ་བརྒྱ་དང་དགུ་བཅུ་གོ་དགུའི་མཐེ་བོ་དེ་ཕྲེང་བ་ལ་བརྒྱུས་ནས་དང། ལོངས་ཚར་བ་རེད་མི་གཅིག་ཆུ་ཀུ་མ་ལོངས་འདི་རེད་ཅེས་ཨ་མ། ཨ་མ་དེ་ཨ་མ་དེ་ལ་བུ་གཅིག་མ་གཏོགས་ཡོད་མ་རེད་དེ། ཚོང་ཚོང་བས་ནི་བུ་དེ་ལ་ལྟོ་སྐྱེལ་ག་ཡོང།

ཕྲེང་བ་ལ་བརྒྱུས་ནས་སྐེ་ལ་གོན་པས་ན་ཚེ་འདི་ཉིད་ལ་ཚངས་པའི་གོ་འཕང་ཐོབ་བོ། དེ་མི་གཅིག་མ་རག་ཅིང་ད་ལྟ་བསྡད་དུ་ཡོད། ཨ་མ་ཡོད་ན་དེ་འདྲ་ཡིན་ན་ངའི་མཐེ་བོ་དེ་བག་ཟེར། ང་མ་བསད་ཅིང་མཐེ་བོ་དེ་བག་ནས་ནི་ཁྱེད་རང་ཕྲེང་བ་བྱེད་ཟེར་ལབ་ཡོད། དེ་ལོ་དེ་སྐབས་རང་གི་ཨ་མ་ཡིན་ཙང་སྙིང་རྗེ་ཏོག་ཙམ་ཡོང་གི་འདུག་བ་ཁོ། ད་ལྟ་ཁོང་ཁྲོ་ཞེ་དྲག་ཡོད་རེད་དེ་ཡིན་ནའི་སྙིང་རྗེ་ཏོག་ཙམ་ཡོད་ཙང་དེ་མེད་འགྲོ་སོང་ཟེར་རམ་ཅེས་ཨ་མའི་མཐེ་བོ་བག་མ་ནུས་བྱས་དེ་འདྲ་བསྡད་དེ་བར་དེ་སངས་རྒྱས་བཅོམ་ལྡན་འདས་དེ་མ་ཐག་པ་དེས

སངས་རྒྱས་རང་གིས་གཟུགས་བལྟས་ནས་ཡར་ཚེ་འགྲོ་བྱས་ནས། སངས་རྒྱས་ཀྱི་ཆོས་བསྟན་སྡིག་པའི་ཉེས་དམིགས་ཉེས་དམིགས་དེ་ཚོ་བསྟན། གཉེན་པོ་སྟོབས་བཞིའི་སྒོ་ནས་བཤགས་བཅུག་བཤགས་བཅུག་ནས་ཁོ་པས་སྲོག་རླུང་ཞེ་དྲག་ཁོ་ནའང་མ་ད་ལྟ་རང་མི་མང་པོ་ཅིག་བསད་ཚར་བ། འོ་དེ་ཚོ་སྲོག་རླུང་རེ་ཁོ་ཕྱི་མ་ངན་སོང་དུ་འགྲོ་དགོས་ཡ་དེ་ཚོ་སྡུག་བསྔལ་དེ་ཚོ་སྐྱེ་དགོངས་ཏེ་དཔེར་མ་ཟད་དགོངས་བྱས་ནས་དེ་གཟུགས་པོ་ལ་མེ་འབར། མེ་འབར་ནས་ལྕགས་ཀྱི་ཁང་པ་བཟོ་ད་དེ་ཁང་པ་བཙན་པོ་ཞེ་པོ་ཅིག་ན་བཅུག་ཅིང།

གྲོལ་བར་མཛད་པའི་གསང་སྤྱོད་ནི་དེ་ལྟར། གདུལ་བྱ་འདུལ་བའི་མཐོ་ལ་འཁྱིལ་པ་ཡི་རྒྱུ་མཚན་གསུངས་པ་ནི་བཀོད་ལ་ཐུགས་རྗེ་ཆེན་པོས་ཉིན་རེ་མེད་པར་བརྗོད་པ་སྟེ་དེ་མེད་ན་ཉིད་ཀྱི་དོན་མཛད་ལ་སྒྲ་ཡི་དོན་མི་མཛད་ལ་གསང་སྤྱོད་ལ་ནི་འགྲོ་བ་བཀོད་ལ་ཉིན་རེ་མི་མངའ་བས། སྐུ་ལ་གདུང་ཡང་སྒྲ་ལྷན་སྐྱེས་དང་རང་སྐྱེས་རིགས་ཀྱི་སེམས་སྒྲ་སྐྱེས་ཟིན་ཉིན་ལ་ཡང་ཚུལ་ཉིད་རིགས་དང་འཕེལ་དང་མང་དག་ཅིག་ཁྱད་པར་མེད་དེ་ལྷན་སྐྱེས་ཀྱི་སངས་རྒྱས་ལ་དྲན་གསལ་གྱི་སྨན་མ་ཟོས་པས་མ་ཞུ་བའི་ནད་ཀྱིས་མནར་བ་ན་སྟོན་པས་ལྷན་སྐྱེས་དང་སྒྲ་སྐྱེས་ཟིན་ཉིན་ལ་བྱམས་པའི་མཐུ་སྙོམས་པས་བདེན་ཚིག་གསུངས་པས་ན་ནད་ལས་གྲོལ་བ་དང།

སྟོན་པས་ལྷན་སྐྱེས་དང་སྒྲ་བྱས་བྱམས་པའི་ཚིག་ཉོན་ཏེ་སངས་རྒྱས་ཤཱཀྱ་ཐུབ་པ་འཇིག་རྟེན་དུ་བྱོན་པ་དེ་དེ་ན་གཞི་བྱས་ནས་གཞན་མ་ཚང་མ་ཐམས་ཅད་སྐྱིད་པ་སྐྱིད་ཀྱང་རུང་བ་སངས་རྒྱས་གང་ག་མཉམ་པ་རེད་བ། སངས་རྒྱས་སྤངས་རྟོགས་ཀྱི་ཡོན་ཏན་མཉམ་པ་རེད་བ། རྒྱུ་མཚན་བཞི་པ་ནི་ཕན་བཏགས་མ་བཏགས་ཐམས་ཅད་ཀྱི་དོན་མཛད་པ་སྟེ་དེ་ནི། སྟོང་ཚོད་སྐད་ཆའི་གསང་ཡང་ནི་བཤད་ཉེས་མི་འདུག་པ་ཆགས་ཀྱི་རེད་ཟེར་ང་རང་ཚོ་ཡིན་ན་ཚོད་དུ་བྱེད་པ་ལྟར་རང་ལ་ཚུར་ཕན་བཏགས་པའི་དོན་མཛད་ལ་མ་བཏགས་པའི་དོན་མི་མཛད་པས་ཉམ་ཐག་རྣམས་ལ་སྐྱོབ་མི་མཛད།

བསོད་སྙོམས་ལ་ཕེབས་ཏེ་གོ་ལའི་སངས་རྒྱས་ཀྱི། དགེ་སློང་ནད་པ་དེའི་ནང་ལ་ཕེབས་ཕྱིན་ནས་བལ་གཙང་མ་ཡག་པོ་ཅིག་གྱེས་བརྒྱབ་དགེ་སློང་ལ་ཁྲུས་ཡག་པོ་ཅིག་བརྒྱབ། གཙང་ཞིང་ཡིད་དུ་འོང་བ་བྱས་ནས་ལྟོས་སུ་སངས་རྒྱས་བལ། ཕྱག་ལས་ནི་ཕྱག་གསེར་གྱི་འཁོར་ལོ་རྩིབས་སྟོང་དུ་བསྡུས་པ་དེ་འདྲ་ཡོད་དོ་བཙོག་བཙོག་ཅི་ནི་མེད་པར་དགེ་སློང་དེའི་ལུས་བཀྲུས། ཁང་པ་བཀྲུས་གཙང་མ་ཡག་པོ་ཅིག་བྱས་ནས་བཞག་བཞག་ནས། དགོངས་དག་ཀུན་དགའ་བོ་གིས་སངས་རྒྱས་སྐལ་བ་དེ་བསོད་སྙོམས་དེ་ཡར། ཁྱེར་ཡོང་གོ། ཡར་ཁྱེར་ནས་སངས་རྒྱས་ཕེབས་ཏེ་གོ་ལའི་སངས་རྒྱས་ཀྱིས་བསོད་སྙོམས་སྐལ་བ་དེ་དགེ་སློང་དེ་ལ་བསྐུར་ནས། ད་རྒྱལ་ཡིན་ནི་ཁྱེད་རང་གི་ནད་གཡོག་མཛད་མཁན་དེ་སངས་རྒྱས་བཅོམ་ལྡན་འདས་རེད། ད་རེས་སངས་རྒྱས་སྐལ་བ་བསོད་སྙོམས་དེ་ཁྱེད་རང་ལ་སྟེར་ཁ་གཏོང་སོང་ཟེར་ན་ནི་དགེ་སློང་ནད་པ་དེ་ཞེ་དྲག་དགའ་ནས་དགའ་དགའ་འདྲ་མི་ཆོག་ནས་སངས་རྒྱས་ཀྱིས་དེ་ལྟ་བུ་ནི་བྱས་པ་དེ་ང་ལ་ནད་གཡོག་མཛད་པ་དེ་འདྲ་བྱས་ཡིན་ན་བཀའ་དྲིན་བསམ་གྱིས་མི་ཁྱབ་པ་རེད་ད་སངས་རྒྱས་ཡིན་ན་སེམས་ཅན་གྱི་དོན་མ་གཏོགས་བསམ་རྒྱུ་ཡོད་མ་རེད་བ་དེ་འདྲ་ཡིན་ཟེར་ན་ང་ཡང་བྱ་བ་ཅིག་བྱས་ནི་མ་གཏོགས་ཡོང་གི་མ་རེད་བསམ་སོང་ནམ་ཅི་བྱས་ནས་ནི་སྒོམ་བརྒྱབ་དེ་དགྲ་བཅོམ་པའི་གོ་འཕང་ཐོབ་དེ་འདྲ་བྱུང་མ་ཡིན་ནད་གཡོག་མཛད་པ་ཟེར་དེ་དེ་རེད། ནད་པ་ནད་གཡོག་གི་སླད་ཞི་སའི་ངང་དུ་འདུག་ཨ་ནི་ཅི་ཡོང་ཨ་ནད་པ་ནད་གཡོག་གི་སླད་ཞི་སའི་ནད་གཡོག་མཛད་པ་དང་ཡང་བྲམ་ཟེའི་ཁྱེའུ། བཤད་ཚར་བ་ཡོད་པས་ཕལ་ཆེར་བྲམ་ཟེའི་ཁྱེའུ་མི་སྡུག་པ་ཟེར་དེ། སྐྱོན་སྣ་ཁ་བཅོ་བརྒྱད་ཡོད་ཀྱི། སྐྱོན། ལུས་ལ་སྐྱོན་སྣ་ཁ་བཅོ་བརྒྱད་ཡོད་ཀྱི། དང་པོ་སྐྱེས་ལས་འདས་པའི་ནད་ཁོ་ཏོ་ར་གོ་མ་མི་ཚང་མ་དང་ཅི་ཉི་རྟ་སྟོང་ནི། ཧ་པེ་ཅི་ནི་ཁོ་ཡོང་བཅུག་གོ་མ་རེད། ཁོ་ནགས་གསེབ་ལ་བསྡད་ནི་ཁོ་རང་འཁྱམས་པ་པས་ནགས་གསེབ་ལ་བསྡད་ཀྱི་ནི་མཚན་ན་ཁོ་མི་ཅི་ནི་མ་མཐོང་བ་ཆགས་ཏེ་ཁོ་ལ་གྲོང་གསེབ་ལ་ཡོང་ཀྱི་ནི་ལྟོ་འཚོལ་ཧ་ཡོང།

ཡང་ན་ཡང་ན་ནི་མི་འདྲ་ཅིག་ཧ་ལོང་ཞིག་ཅིག་ཡོད་པའི་ཐག་ཆོད་རེད། ཡང་ན་ནི་མི་ལ་སྟོན་མི་ནུས་མཁན་ཞིག་ཡོད་རེད། དེ་ཡིན་ཙང་ང་རང་ཚོ་ཉི་མ་གཅིག་ཁོ་ལས་ལྐོག་ཏུ་ཅིག་ལྟ་ཧ་འགྲོ་གི་འོད་སྲུང་སོ་ནམ་མི་ཅིག་དྲན་བྱས་ནས་ཁོ་ཚོས་གྲོས་བསྡུར་བྱས་ནས་ཉི་མ་གཅིག་ཁོ་ཡི་ལག་པ་ན་ལྡེ་མིག་དེ་རྐུན་མ་བརྐུས་ཡོད། ལྡེ་མིག་རྐུན་མ་བརྐུས་སངས་རྒྱས་བཅོམ་ལྡན་འདས་ནི་ཤན་ཞིག་ཏུ་ཁོ་འདུལ་བའི་དུས་ལ་བབ། བུ་མོ་རྡོ་རྗེ་མ་དེ་ནི་ག་རེ་བསགས་པ་ཡིན་མིན་ནམ་གང་རང་ཡིད་སྐྱོ་བྱས་ནས་ང་ནི་དེ་ནི་མི་ལ་སྐྱེས་རྒྱལ་པོ་ཡི་སྲས་མོ་ལ་སྐྱེས་པ་ཡིན་ན་ལས། ལས་ཀྱི་རྣམ་པར་སྨིན་པ་དེ་ལྟ་བུ་ཞིག་སྨིན་གྱི་ནི་སངས་རྒྱས་བཅོམ་ལྡན་འདས་འཇིག་རྟེན་ན་བྱོན་པ་རེད་དེའི་གཙང་ཆེ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མཇལ་བའི་སྐལ་བ་བཟང་པོ་ང་མ་ཐོབ་པ་རེད་བསམས་སངས་རྒྱས་ལ་གསོལ་བ་བཏབ། གསོལ་བ་བཏབ་སྟེ་གོ་ལ་སངས་རྒྱས་གང་དུ་གསོལ་བ་བཏབ་པ་དེ་ག་རང་ཕེབས་ཡོད་རེད་བ་ན་བུ་མོ་རྡོ་རྗེ་མ་བཞུགས་ས་ཀྱི་དེ་ན་ལ་ཡ། ས་འོག་ནས་ཡར་ཐོན་ཕེབས་ཤིང་མགོ་སྒོ་ལྕགས་བརྒྱབ་ཡོད་རེད་བ་ས་འོག་ནས་སངས་རྒྱས་བཅོམ་ལྡན་འདས་དབུ་ཡི་གཙུག་ཏོར་དེ་ཡར་ཐོན་ཡིན་པས། དབུ་ཡི་གཙུག་ཏོར་དེ་ཡར་ཐོན་ཏེ་གོ་ལ་ཁོ་རང་གི་མགོ་ཧ་རམ་མི་སྡུག་པ་དེ་སྡུག་པར་བྱེད་པས་ཕག་པའི་གདོང་དེ་ཕར་བསྒྱུར་དུ།

དང་པོ་སངས་རྒྱས་ཀྱི་ཡོན་ཏན་ལ་སྐུ་གསུང་ཐུགས་འཕྲིན་ལས་ཀྱི་ཡོན་ཏན་བཞི་ལས། དང་པོ་སྐུ་ཡི་ཡོན་ཏན་ནི་མངོན་རྟོགས་རྒྱན་ལས་ཕྱག་ཞབས་འཁོར་ལོའི་མཚན་དང་རུས་སྦལ་ཞབས་ཞེས་གསུངས་ལྟར་མཚན་བཟང་སུམ་ཅུ་སོ་གཉིས་དང་ཐུབ་པའི་སེན་མོ་ཟངས་མདོག་དང་གསུངས་ལྟར་དཔེ་བྱད་བརྒྱད་ཅུས་བརྒྱན་པ་སྟེ། མཚན་ཞེས་པ་རང་རྒྱུད་ལྡན་གྱི་གང་ཟག་སྐྱེས་བུ་ཆེན་པོར་མཚོན་པ་དང་དཔེ་བྱད་ནི་ནང་ན་ཡོན་ཏན་དེ་ལྟར་ཡོད་པའི་དཔེའམ་རྟགས་ལ་བྱ། འོ་ད་མཚན་དང་དཔེ་བྱད་གཉིས་ཁྱད་པར་དེ་རེད་བ། མཚན་ཡིན་ཟེར་དགོས་ཡག་དེ་ག་རེ་ཟེར་ན་རང་གང་ལ་ལྡན་པའི་གང་ཟག་དེ་སྐྱེས་བུ་ཆེན་པོ་མཚོན་ཐུབ་པ། སྐྱེས་བུ་དམ་པ་མཚོན་ཐུབ་པ་དེ་ལ་མཚན་ཟེར་གི་རེད་བ་དཔེ་བྱད་ཟེར་མཁན་དེ་ནི་ནང་ན་ཡོན་ཏན་དེ་ལྟ་བུ་ཐོབ་བསྡད་པ་དེ་ཕྱིའི་རྟགས་དེ་ལྟ་བུ་ཡོད་ཟེར་གི་ཐུབ་པའི་སེན་མོ་ཟངས་མདོག་དང་ཟེར་གི་དཔེ་བྱད་བརྒྱད་ཅུ་ཡོད་པ་དེ་དེ་ཡིན་པ་རེད། དེའང་མཚན་དཔེའི་ངོ་བོའི་ཡོན་ཏན་དང་རྒྱུ་ཡི་ཡོན་ཏན་སོགས་བསམས་ན་བོགས་ཆེ་བས་རིན་ཆེན་ཕྲེང་བ་ལས་གསུངས་པ་ལྟར་རང་རྒྱལ་དང་ཉན་ཐོས་སློབ་མི་སློབ་དང་འཁོར་ལོས་སྒྱུར་བ་སོགས་འཇིག་རྟེན་གྱི་བསོད་ནམས་ཐམས་ཅད་བསྡོམས་པ་ཞིག་གིས་སངས་རྒྱས་ཀྱི་སྐུ་ཡི་བ་སྤུའི་བུ་ག་གཅིག་འགྲུབ་པ་དང། བ་སྤུའི་བུ་ག་ཐམས་ཅད་བསྒྲུབ་པའི་བསོད་ནམས་བརྒྱར་བསྒྱུར་བས་དཔེ་བྱད་གཅིག་འགྲུབ།

གཏོང་ན་དེས་འགྲུབ་བོ། མཚན་བཟང་སུམ་ཅུ་སོ་གཉིས་ཚང་མ་དང་བཅས་ལ་བསྟོད་པས། རྒྱུ་མང་པོ་གཅིག་འགྲུབ་བོ། དེ་ཡིན་ཙང་ང་ཚོ་ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ་ཟེར་དུས་དེ་ཡི་འདྲ་ལ། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ་ཟེར་དུས་ཚིག་དེ་ནུས་པ་ཆེན་པོ་ཤུགས་ཀྱིས་བཟློག་སོགས་སུ་རྣམས་དྲན་གྱི་འདུག། དེ་དེས་ག་རེ་ཟེར་ན་བྱེ་བ་ཟེར་ཡག་དེ་ཁོ་བྱེ་བ་དེ་མང་ཚིག་མ་མ་གཏོགས་བྱེ་བ་ཚད་ཡོད་མ་རེད་བ།

མ་ལུས་ཤེས་བྱ་སྐྱེ་བཞི་ཟད་པའི་ཚུལ་བཟོད་དེ་ངོ་བོ་ཀུན་ནས་ཤེས་པར་བ་ཁོ་རྒྱུད་དང་འབྲས་བུ་དང་ངོ་བོ་ཟུང་གཅིག་སྒོས་ནས་སངས་རྒྱས་སྤྱན་འདྲེན་བདེ་བའི་ཡོན་ཏན་བརྗོད་པར་བ། སོ་ཕན་ཚུན་གྱི་ལས་བྱེ་བ་དྲུག་པའི་སྐུ་བསལ་ཏེ་ད་ལྟ་དབུ་མ་རིག་བྱེད་ཐུན་བ་ན་སོང་བཞག་ཁྱེད་ཀྱིས་སངས་རྒྱས་ཀྱི་སྐུ་ཡི་དཔའ་བོ་པུ་ཀ་འབྲུ་ལོ་དང། དཔལ་སྐྱིད་བཟང་པོ་འབྲུ་ལོ་དང། མཚན་བཟང་པོ་འབྲུ་ལོ་དང་རྫུན་པོ་དང་སོགས་ལྟར་དང་དེ་ཚོ་འབྲུ་ཡལ་གྱི་རྒྱུད་ཚང་མ་ལྷན་ཅིག་ཚུར་བསྡུས་བྱས་ནས་བ་དེ་ཚེས་བཞི་པོ་སྟེ། ཕན་ཚུན་གྱི་ལས་བྱེ་བ་དྲུག་པའི་སྐུ་བསལ་ཚུལ་དེའི་ནང་དུ་བཅུག་ནས། རྗེ་བླ་མ་དགེ་ཚུལ་གསུམ་བར་བ་ཕེ་བཟའ་ཕེ་སྐྱོ་བོ་གསུམ་ལོང་སྟོང་སྡེ་དགུ་ལ་སངས་རྒྱས་སེང་གེ་ཧ་ལས་དགོས་སྐུ་ཡི་ཡོད་དེ། དེ་ནས་ཡང་དེ་བཞིན་གཤེགས་པའི་ཚལ་དུ་དཔོན་གྱིས་སོ་སྐུ་ཡི་ཆ་ཤས་རེ་རེས་ཀྱང་སྲོང་བརྩིགས་ཀྱི་བྱ་བ་མཛད་ནས་ཆོས་སྟོན་པ་དང། དེ་བཞིན་དུ་གཙོ་དར་དང་དཔའ་བོ་སྲོང་བཅས་ཀྱང་ཚུལ་གྱི་བྱ་བ་མཛད་ནས་ཤེས་བྱ་ཇི་ལྟ་ཇི་སྙེད་ཐམས་ཅད་མཛད་པས་ལུང་རིགས་དེ་ཡི་བརྒྱུད་པའི་བླ་མ་གོང་མའི་ཕྱག་སྲོལ་དག་ཕན་ཚུན་གྱི་ལས་ཀྱི་བར་སྤྲུལ་པའི་སྐུ་ཞེས་གསུངས་ཀྱི་ཚིག་ཁ་གསུམ་ཀ། སྐུ་གསུང་ཐུགས་རེ་རེ་ལ་སྦྱར་དུ་ཡོད། ཕན་ཚུན་གྱི་ལས་ཀྱི་བར་སྤྲུལ་པའི་སྐུ་ཟེར་ནས་འདི་སྐད།

དགོན་པ་སྤྱི་སྤྱི་ཕྱག་དྲོ་རུ་བ་ཁོ་ཟློག་པ་ཐ་དད་པ་ཅི་མ་རྩོལ་ཞིག་པ་དོན་ངོ་མ་བྱེད་ཀྱི་ཡིན་ན་སྤྱི་ཁོ་ན་ཕྱག་དྲོ་ཡིན་ས་ཕན་ཚུན་གྱི་ལས་བྱེད་བར་སྤྲུལ་པའི་སྐུ་ཕན་ཚུན་གྱི་ལས་བྱེད་བར་སྤྲུལ་པའི་ཐུགས་སྲས་ཐུགས་སུ་འཇགས་ཆོག་གི་རེད། ཞེས་གསུངས་སྐབས་སྐུ་གསུང་ཐུགས་རེ་རེ་ལ་རྒྱག་ཏུ་ཡོད་དེའི་ཕྱིར་ཤེས་བྱ་ཐམས་ཅད་ཤེས་བྱ་ཐམས་ཅད་ལ་སྐུ་ཡི་ཕྱག་སྐུ་ག་ཕྱག་ཟེར་ན་གསུང་དང་ཐུགས་ཀྱི་ཕྱག་དཔེར་ན་ཞིང་ཁམས་ཐམས་ཅད་སྐུ་ལ་སྣང་ཞིག་སྐུ་ཞིང་ཁམས་ཐམས་ཅད་ལ་མཆོད་པ་ཞེས་སྐུ་ཡི་གསུང་བ་གསུམ་གྱིས་མི་ཆོད་པ་ཡིན་ཏེ་མདོ་ལས། ཡེ་ཤེས་ཀྱི་ཉིད་ཆོས་བརྗོད་པ་སྐུ་ཡི་ཕྱོགས་ནི་དེ་ཉིད་ཆོས་ཞེས་གསུངས། སངས་རྒྱས་ཀྱི་དབུ་ཡི་ཚོགས་དང་ཡང་རྒྱུད་དུ་ཡོངས་གྲགས་སྦྱར་བའི་ཚེ་སུད་བཞི་ཙམ་དུ་ཡོད་ཀྱང་མཚན་སྦྱར་བ་ན་བྱང་སེ་ཤུད་ཆོང་ཞེས་པས། བྱང་ཆུབ་ཀྱི་རྒྱུད་སྡེ། བརྟན་ཆོས་ཀྱི་རྒྱུད་སྡེ་གྱི་ཁོངས་དཔག་ཏུ་མེད་པ་རྫུ་འཕྲུལ་གྱིས་གསུངས་ཏེ་བལྟས་ཀྱང་དག་རྟོགས་དེ་བཞི་ཞེས་པའི་དབུ་ཡི་ཚོགས་གཏོ་ཆེ་བཙིར་མ་སྟབས་མི་མངོན་པས། ང་རང་ནས་ཚད་མ་རྫོགས་པར་སོང་བ་སོང་ཅི་མི་ཆོད་པའི་མདོ་ལས་གསུངས་པ།

རྫུ་འཕྲུལ་བསྟན་ནས་འཕུར་ནས་ལྟ་དུས་གོ་ལ་ཡ་ཅི་ནས་མཐོང་ཡ་མེད། སངས་རྒྱས་ཀྱི་ཞིང་ཁམས་དེ་གཅིག་ནས་གཅིག་ཏུ་བརྒྱུད་གཅིག་ནས་གཅིག་ཏུ་བརྒྱུད་དེ་དེ་བཞིན་གཤེགས་པའི་དབུ་ཡི་གཙུག་ཏོར་དེ་རྫོགས་ཡ་མེད་པར་གྱུར་ནས་དེ་འདྲ་ཡོད་དེ། ཨ་ནི་གང་གཱའི་ཀླུང་གི་བྱེ་མ་སྙེད་གྲངས་དང་མཉམ་པའི་སངས་རྒྱས་ཀྱི་ཞིང་ཁམས་ལ་བརྒྱུད་ནས་ད་ག་འགྲོ་དུས་གོ་ལ་ཡ་ད་ག་རང་འདས་ནས། ཨ་ནི་སངས་རྒྱས་ཀྱི་ཞིང་ཁམས་གཅིག་ནང་ལ་སངས་རྒྱས་བཅོམ་ལྡན་འདས་གཅིག་ལ་སྐུ་མདུན་ལ་བཀའ་འདྲི་ཞུས་ནས་དེ་བཞིན་གཤེགས་པའི་དབུ་ཡི་གཙུག་ཏོར་དེ་མཚམས་དེ་ག་པར་ནས་རྫོགས་ཀྱི་རེད་ཟེར་ཏེ་ནམ་མཁའ་མ་རྫོགས་ཀྱི་བར་དུ་དེ་བཞིན་གཤེགས་པའི་དབུ་ཡི་གཙུག་ཏོར་དེ་རྫོགས་ཡ་ཡོད་མ་རེད།

དེ་ནས་དུད་འགྲོའི་གནས་ལས་འཕོས་ཏེ་ལྷ་ཡུལ་དུ་སྐྱེ་བར་གྱུར་པ་སོགས་སོགས་ཡོད། དེ་ནས་དཔེ་ལས་བསྟོད་པ་ལས་ཀྱང་ཁྱོད་སྐུ་མཚན་གྱིས་སྤྲས་གྱུར་པ་མཛེས་གྱུར་མིག་གི་བདུད་རྩི་ནི་སྤྲིན་མེད་སྟོན་གྱི་ནམ་མཁའ་ལ་སྐར་མའི་ཚོགས་ཀྱིས་དཀྲིས་པ་འདྲ། ནམ་མཁའ་ན་སྤྲིན་མེད་པ་དེའི་གཟིགས་ན་ཟླ་བ་དང་སྐར་མ་ཤར་ཙ་ན་ཟླ་བ་དེ་དཔེ་ཆེན་པོ་བྱེད། སྐར་མ་འདི་ཚོ་ཆུང་ཆུང་ཅིག་བྱས་ནས་སྐར་མ་གིས་མཐའ་བསྐོར་ནས་ཟླ་བ་དེ་དཔེ་ཆེན་པོ་བྱས་ཏེ་དཀྱིལ་ལ་བསྡད་དུས་མཛེས་པོ་ཞེ་དྲག་ཡོད་རེད་བ་འོ་དེ་བཞིན་གཤེགས་པའི་མཚན་དང་དཔེ་བྱད་དེ་ཚོ་དེ་དང་བཅས་པ་གཅིག་རྐྱང་རེད་གསུངས་ཡིན་པར་གདའ། དེ་ནས་སྐར་མའི་ཚོགས་ཀྱིས་དཀྲིས་པ་ལ་ཐུབ་པ་གསེར་གྱི་མདོག་ལྡན་པ་ཆོས་གོས་ཀྱིས་གཡོགས། མཛེས་གྱུར་པ་གསེར་གྱི་རི་བོའི་རྩེ་མོ་ནི་མཚམས་ཀྱི་སྤྲིན་གྱིས་དཀྲིས་པ་འདྲ། གསེར་གྱི་རི་བོ་ལ་ནི། བ་ཚྭ་བ་ལ་དེ་བ། རི་སྐེད་དེ་བ་ལ་སྤྲིན་འཁོར་དེ་ཁེ། སྤྲིན་ཆགས་དེ་ཁེ་འོ་དེ་འདྲ་ཅིག་རེད། མགོན་ཁྱོད་རྒྱན་གྱིས་མ་བརྒྱན་ཡང་ཞལ་གྱི་དཀྱིལ་འཁོར་མདངས་གང་ཡིན། ཟླ་བའི་དཀྱིལ་འཁོར་རྒྱས་གྱུར་པ་སྤྲིན་དང་བྲལ་ལའང་དེ་མ་མཆིས། ནི་རྒྱལ་བ་ཤཱཀྱ་ཐུབ་པ་ཡིན་ན་རྒྱན་ཅི་ཡང་མེད་པ་ཡིན་ན་ཡང་ཞལ་གྱི་དཀྱིལ་འཁོར་མདངས་གང་ཁོ་རང་རང་གིས་ཟླ་བའི་དཀྱིལ་འཁོར་ལས་མཛེས་ཟེར་གྱི་རེད།

རྗེས་འདི་དུས་གསུམ་དུ་འབྱུང་བ་ལྟ་བུ་ཡིན། དེ་ཡང་ཐག་ཉེ་རིང་མེད་པར་ཀུན་ཏུ་གོ་བ་ཞིག་ཡིན། དེ་བཞིན་གཤེགས་པའི་གསུང་དེ་ལ་ནི་ཐག་རིང་པོ་ན་དེ་ནང་བཞིན་གཅིག་པ་གོ། ཐག་ཉེ་པོ་ན་དེ་ནང་བཞིན་གཅིག་པ་གཅིག་རྐྱང་གོ་འགྲོ། གསུང་རིང་ཐུང་ཅི་ནས་མེད། གསང་བ་བསམ་གྱིས་མི་ཁྱབ་པའི་མདོར་མོའུ་འགལ་གྱི་བུས་སངས་རྒྱས་ཀྱི་གསུང་གི་ཚད་རྟོགས་པའི་ཕྱིར་རྫུ་འཕྲུལ་གྱིས་བགྲོད་དེ་ཞིང་ཁམས་མང་པོ་བརྒལ་ཡང་ད་ལྟ་ཡི་དྲུང་ན་གནས་པ་བཞིན་དུ། ཇི་ལྟ་བ་བཞིན་དུ་ཐོས་ནས་གསུང་གི་ཚད་མ་རྟོགས་པར། གསུངས་པ་དང་གསུང་གི་ཡོན་ཏན་གཞན་ཡང་བསྟོད་པ་བརྒྱ་ལྔ་བཅུ་པ་ལས་ཟེར་ཡང་མོའུ་འགལ་གྱི་བུ་གིས།

དེ་ཡང་པས་མ་ཚིག་པ་བྱེད་ཅེ་ན། རྗེས་འབྲེལ་གྱི་ཁུངས་མང་པོ་ཅི་ལ་བརྗོད་ནས་འཕེལ་ཏེ་གོ་ལས་དག་རང་གོ། སངས་རྒྱས་ཀྱི་ཞལ་ཁོང་དེ་འདྲ་ལ་བརྗོད་ནས་ཉན་པའི་གོ་ལས་དེ་བཞི་པའི་སྲང་གི་ཁྲི་ལ་ཉེ་བས་ན་བཞི་བྱས་ནས་གོ། སངས་རྒྱས་ཀྱི་ཞལ་ཁོང་ཆེས་ནས་ཆེད་དུ་བརྗོད་ཚུལ་ནས་ཆེད་དུ་བརྗོད་ནས་པས་གྲངས་མེད་མང་པོ་ཅི་ལ་བརྗོད་ནས་དེ་བྱས་ཏེ་གོ་ལས་དག་རང་གོ་དེ་མ་ཏོག་ཆེ་རང་མ་འགྲོ་ཆུང་རང་མ་འགྲོ་དག་རང་གོ་སྟེ་གོ། སངས་རྒྱས་ཀྱི་ཞལ་ཁོང་པས་མཐའ་རིང་པོ་བཞི་པོ་ཅི་ལ་སླེབས་ཏེ་གོ་ལས་རྗེས་འབྲེལ་གྱི་ཁུངས་པས་རྒྱས་པར་བ།

མར་ཕེབས་དུས་ཁོ་ལ་མོའུ་འགལ་གྱི་བུ་གིས་ཨ་ནི་རྫུ་འཕྲུལ་ཆེན་པོ་ཞེ་བོ་ཞིག་བསྟན་ནས། ལུས་དེ་དཔེ་སངས་རྒྱས་ཀྱི་ཞིང་ཁམས་གང་འདི་སྐད་དེ་འདྲ་ཞིག་སྤྲུལ་བྱས་ནས་མར་ཕེབས། དེ་ག་རེ་བསམ་ན་ད་གཞི་བྱང་ཆུབ་སེམས་དཔའ་ཚོའི་ཆང་ཁྱོད་རེ་ཚོའི་ནད་མ་ཆགས་དྲགས་དོ། བྱང་ཆུབ་སེམས་དཔའ་ཚོ་ལས་ཆེ་རུ་ཞིག་སྤྲུལ་བྱས་ནས་མར་ཕེབས། དེ་ང་ཚོ་བླ་མཆོད་ཀྱི་ཁྲིད་ཡིག་ཆེན་པོ་དེ་ནང་ལ་ཡང་བརྗོད་བཞག་སྟེ། དེ་ནས། གསུང་གི་ཡོན་ཏན་གཞན་ཡང་བསྟོད་པ་བརྒྱ་ལྔ་བཅུ་པ་ལས། ཁྱོད་ཞལ་བལྟ་ན་རབ་སྡུག་པ་དེ་ལས་མཉན་ན་སྙན་པ་ཡི། གསུང་འདི་དག་ནི་ཟླ་བ་ལས་བདུད་རྩི་འཛག་པ་བཞིན་དུ་འབྱུང།

གསུང་འདི་དག་ནི་ཟླ་བ་ལས་བདུད་རྩི་འཛག་པ་བཞིན་དུ་འབྱུང་ཟེར། ཟླ་བ་ལས་ཟླ་བ་གང་བསིལ་བའི་རང་བཞིན་རེད་བ། དེ་ལས་བདུད་རྩི་བབས་པ་ཡིན་ན་དེ་ལས་བསིལ་རུ་འགྲོ་གི་རེད་བ། ས་དེ་ནང་བཞིན་རེད་ཟེར། ཁྱོད་ཀྱི་གསུང་ནི་འདོད་ཆགས་ཀྱི་རྡུལ་རབ་ཞི་མཛད་ཆར་སྤྲིན་འདྲ་ཟེར། ཨོ་ཚིག་དེ་ཚོ་སྙིང་རྗེ་ལ་དཔེ་འདྲ་ཞིག་འདུག་ཨང་དེ་བཞིན་གཤེགས་པའི་གསུང་དེ་ནི་ཨ་ནི། ཆར་སྤྲིན་དང་ནམ་མཁའ་ཡི་ཆར་སྤྲིན་དང་བཅས་པ་རེད་ཟེར། ཆར་པ་སིལ་སིལ་བབས་པ་དང་བཅས་པ་གཅིག་རྐྱང་རེད་ཟེར། ཆར་པ་སིལ་སིལ་བབས་ནས་ག་རེ་བྱེད་ཀྱི་རེད་ཟེར་ན། ནི་ས་རྡུལ་ཡར་ལངས་གི་མ་རེད་བ། ས་ལས་གད་སྙིགས་འདི་ཚོ་ལངས་མ་ཐུབ་བ་ཅིག་མར་འཇགས་ཀྱི་རེད་བ། ནི། གདུལ་བྱ་ཡི་རྒྱུད་ཀྱི་འདོད་ཆགས་ཀྱི་རྡུལ་དེ་ཞི་བར་བྱེད་པའི་ཆར་སྤྲིན་དང་གཅིག་པ་རེད། ཞེ་སྡང་སྦྲུལ་ནི་དབྱུང་བ་ལ་ནམ་མཁའ་ལྡིང་དང་འདྲ་བ་ལ། ནི། སྦྲུལ་ཟེར་མཁན་པས། དུག་སྦྲུལ་ཟེར་ཏེ། མི་གཞན་ལ་གནོད་པ་བྱས་ནས་མི་གཞན། ནི། སོ་བཏབ་པ་ཡིན་ན་གནོད་པ་བྱེད་ཀྱི་རེད་བ་དེ་ཞེ་སྡང་ཟེར་མཁན་དེ་དུག་སྦྲུལ་དང་གཅིག་པ་རེད། ང་ཚོས་ཞེ་སྡང་གི་སྦྲུལ་ཟེར་ནི་ལས་དྲི་མ་ནང་ལ་ཡོད་རེད་བ། དེ་ནི། སྦྲུལ་དེ་འདུལ་མཁན་དེ་ག་རེ་རེད་ཟེར་ན་ནམ་མཁའ་འདི།

ཡང་དང་ཡང་དུ་མི་ཤེས་པ་དེ་ག་རེ་རེད་ཟེར་ན་ང་རང་ཚོ་གཏི་མུག་མ་རིག་པ་དེ་རེད་བ་ཤེས་བྱ་ཐམས་ཅད་ལ་རྨོངས་དེ་གྱེས། ཤེས་བྱ་ཐམས་ཅད་ག་རེ་སོང་ལོང་སྟོང་ལོང་ཡིད་ལ་འཁོར་ཡ་མེད་གྱེས་གྱེས། མ་རིག་པ་དེ་གིས་རེད་བ། ཧ་མ་རིག་པ་དེ་འབྱུང་བར་བྱེད་པ་ལ། དེ་མ་རིག་པ་དེ་དེ་རབ་རིབ་དང་འདྲ་བ། རབ་རིབ་ཟེར་མཁན་དེ་མིག་ལ་རབ་རིབ་ཞུགས་པ་ཡིན་ན་གཟུགས་མཐོང་གི་མ་རེད་བ། དེ་ནང་བཞིན་བྱས་ནས་ང་རང་ཚོའི་རྒྱུད་ལ་གཏི་མུག་མ་རིག་པ་དེ་ཡོད་པ་དེ་གིས་ཤེས་བྱ་གནས་ལུགས་ལ་རྨོངས་པ་རེད་བ། ཨོ་དེ་དང་རབ་རིབ་གཉིས་པོ་དེ་གཅིག་པ་རེད་བ་དེ་རབ་རིབ་འཇོམས་པར་བྱེད་པ་ལ་ག་རེ་རེད་ཟེར་ན་རྡོ་རྡོ་རྩེ་དང་གཅིག་པ་རེད།

དགེ་བཤེས་སྤྱན་སྔ་དབང་རྒྱལ་ནི་ང་རྒྱལ་གྱི་རི་བོ་ཟེར་བྱས་མེ་སྟག་གི་རི་བོ་དེ་སྲ་ང་རྒྱལ་ཟེར་མཁན་དེ་རི་མཐོ་པོ་དང་གཅིག་པ་རེད། ཨ་དེ་འཇོམས་པར་བྱེད་པ་ལ་དེ་ལྷའི་དབང་པོ་བརྒྱ་བྱིན་གྱི་རྡོ་རྗེ་དང་འདྲ་བ་རེད། དོན་གཟིགས་པས་ནི་མི་སླུ་བ་ནོངས་མི་མངའ་ལ་རྗེས་སུ་མཐུན། དེ་ནས་དོན་གཟིགས་ཞེས་དེ་ནས་དེ་བཞིན་གཤེགས་པ་དེ་དོན་གཟིགས་པ་དང་གཟིགས་པ་ལྟར་དུ་སེམས་ཅན་ལ་མི་སླུ་བ་བྱང་ཆུབ་རེད། དེ་ཡི་ས་ནོར་འགྲོ་ཡ་ཁྱོན་ནས་ཡོད་མ་རེད་ཅི་ཡི་ནོར་མ་རེད།

བག་མེད་རྣམས་ཀྱི་སྐྱབས་ཀྱང་མཛད། བག་མེད་པ་རྣམས་ཀྱི་སྐྱབས་མཛད་མཁན་དེ་ཡང་དེ་བཞིན་གཤེགས་པའི་གསུང་དེ་གིས་སྐྱབས་མཛད་པར། བདེ་བ་ཅན་དག་སྐྱོ་བྱེད་པས། མེད་པས་བདེ་བ་པས་བདེ་བ་ཅུང་སྐྱོ་ལ་མགོ་འཁོར་བྱས་ནས་རྩེ་མོ་དང། ཆང་དང་ཨ་རག་ལ་སོགས་པ་དང་དེ་འདྲ་ལ་མགོ་འཁོར་སྡོད་མཁན་དེ་འདྲ་ཡིན་ན། བློ་སེམས་ལ་སྐྱོ་བ་སྐྱེ་བཅུག་པས། དེ་ནས། སྐྱེ་བཅུག་མཁན་དེ་ཡིན་ནའང་དེ་བཞིན་གཤེགས་པའི་གསུང་དེ་རེད། བདེ་བ་ཅན་དག་སྐྱོ་བྱེད་པས། སྐྱོ་བྱེད་པས། ཁྱོད་གསུང་ཀུན་ཏུ་འཚམ་པར་འཇུག། དེ་བཞིན་གཤེགས་པའི་གསུང་དེ་ཡིན་ན་རང་རང་གི་དབང་པོ་དང་མཐུན་པར་བྱས་ནས་སུ་དང་སུ་ཡིན་ནའི་དེ་དང་འཚམ་པར་བྱེད་འཇུག་གོ་རེ། མཁས་པ་རྣམས་ཀྱི་དགའ་བ་བསྐྱེད། མཁས་པས་ལྟ་བ་དེ་ཡིན་ན་སེམས་ལ་དགའ་བ་ཡོང་གོ་རེ། བར་མ་རྣམས་ཀྱི་བློ་ཡང་སྤེལ། བར་མ་རྣམས་བློ་གོང་ནས་གོང་སྤེལ་དུ་འཇུག་གོ་རེ། དེ་བཞིན་གཤེགས་པའི་གསུང་གཅིག་ཉན་པ་ཡིན་ན། ཐ་མའི་རབ་རིབ་རྣམ་འཇིག་པས། སྐྱེས་བུ་ཐ་མ་གཅིག་ཡིན་ནའི་མི་ཤེས་པའི་རབ་རིབ་དེ་འཇོམས་གོ་རེ། དཔེར་ན་དེ་བཞིན་གཤེགས་པའི་གསུང་ཡིན་ན་ནི་སྐྱོན་སྣ་ཁ་རེ་རེ་དང་ཡོན་ཏན་སྣ་རེ་རེ་མ་བསྐྱེད་ཀྱི་གསུང་ཁྱོན་ནས་ཡོད་མ་རེད་བ། དེ་འདྲའི་ཆོས་ལ་སློབ་གཉེར་བྱེད་པ་ཡིན་ན་རང་ལ་སྐྱོན་སྣ་རེ་རེ་བསལ་བ་དེ་དང་ཡོན་ཏན་སྣ་རེ་རེ་མ་བསྐྱེད་པ་རྩ་བ་ནས་ཡོང་གི་མ་རེད་བ། ས་ཐ་མའི་རབ་རིབ་རྣམ་འཇིག་པས་ཟེར་དེ་ཡིན་པ་རེད། གསུང་འདི་སྐྱེ་བོ་ཀུན་ལ་སྨན་ཟེར། ཞེས་གསུངས་གསུངས་པ་ལྟར་རོ་དེ་ཙམ་དུ་མ་ཟད་གསུང་གིས་ཀྱང་སྐུ་ཐུགས་ཀྱི་བྱ་བ་མཛད་པ་གསུངས་གསུང་གི་གསང་བ་ལ་མཐའ་མེད་པ་ཡིན་གསུངས་གསུམ་པ་ཐུགས་ཀྱི་ཡོན་ཏན་ནི་ཟེར། ད་སངས་རྒྱས་ཀྱི་སྐུ་ཡི་ཡོན་ཏན་གསུང་གི་ཡོན་ཏན་ཐུགས་ཀྱི་ཡོན་ཏན་ཟེར་དེར་ཐུགས་ཀྱི་ཡོན་ཏན་ནི་རྒྱས་པ་ན།

གཞུང་ཆེན་པོ་ལ་ཐོས་བསམ་མཛད་པ་དག་གིས་ཀྱང་དེ་དག་ནི་རྒྱ་ཆེར་བསྟན་པ་ན་དེའི་ཕན་ཐོགས་པར་བྱས་ནས་གསུང་གོ། མདོར་བསྡུ་ན་མཁྱེན་བརྩེའི་ཡོན་ཏན་གཉིས་ལས། མཁྱེན་པའི་ཡོན་ཏན་དང་བརྩེ་བའི་ཡོན་ཏན་ཟེར་ཏེ་གཉིས། མཁྱེན་པ་ནི་ཇི་ལྟ་བ་ལ་མཉམ་པར་བཞག་བཞིན་དུ་ཤེས་བྱ་ཇི་སྙེད་པ་ཐམས་ཅད་ལག་མཐིལ་དུ་སྐྱུ་རུ་ར་བཞག་པ་ལྟར་མཁྱེན་ཅིང་གཟིགས་པ་ཡིན་ཏེ་བསྔགས་འོས་བསྔགས་བསྟོད་ལས་ཀྱང་འདིར་དུས་ཀུན་གཏོགས་པའི་ཆོས་རྣམ་ཀུན་འབྱུང་གནས་ཐམས་ཅད་ནི་ལག་མཐིལ་སྐྱུ་རུ་ར་ལྟ་བུ་ཁྱོད་ཀྱི་ཐུགས་ཀྱི་སྤྱོད་ཡུལ་གྱུར་ཆོས་རྣམས་གཡོ་དང་མི་གཡོར་བཅས། གཡོ་མི་གཡོ་བྱས་ཏེ་ས་གཞི་དེ་མི་གཡོ་བ་དེ་བཞག་གཡོ་བ་དེ་བཅུད་བཅུད་ཀྱི་སེམས་ཅན་ཏེ་བཞག་གཅིག་གཅིག་དང་སྣ་ཚོགས་སོ་སོ་ལ་མཁའ་ལ་རླུང་དག་རྒྱུ་བ་བཞིན་ཁྱོད་ཀྱི་ཐུགས་དག་ཐོགས་མི་མངའ། དེ་བཞིན་ཤེས་པ་ལ་ཐོགས་པ་མི་མངའ་བར་བ་དང་ཞེས་གསུངས། དེ་ཡི་ཤེས་བྱེད་ཀྱང་སྔོན་ཤཱཀྱ་དགའ་བྱེད་ཟེར་བ་ཤི་ནས་ཁོའི་གདུང་རྒྱུད་རྣམས་ཀྱིས་གཤིན་ཆོས་བྱེད་སྐབས་གཤིན་པོ་དེ་བཀུག་ནས་གཟུགས་དངོས་སུ་བསྡད་པ་ལ་བཟའ་བཏུང་སྟེར་བ་སོགས་ཀྱི་བྱ་སྲོལ་ཡོད་པ་དེ་བཞིན་ཏེ་ཉེ་དུ་རྣམས་ཀྱིས་ཀྱང་དེ་ཤཱཀྱ་ཡི་དགའ་བྱེད་སྔོན་ཡིས་གསུངས་པ་ན་སྟོན་པས་དྲི་ཟ། འཁྱགས་སྐྱེས་དང་སྣོད་བཅུད་རྟོག་འདོད་ནོར་གྱི་ཤིང་བུ་མཛོད་པ་ཡིས་གསུངས་བ་ལ་དེ་དག་དབྱིབས་མ་མཆིས་པར་སྟོན་པས་ཤཱཀྱ་ནོར་ལ་འབྲུ་ཡི་ཐོག་བུ། མཆིན་སྲུང་སོ་ཡི་མེ་སྤྱང་བཅུ་པ། མེ་སྤྱང་བཅུ་པ་རེ་ཕྱིར་ལ་ཤོག་གསུངས་ནས་ཤཱཀྱ་མེ་སྤྱང་ཧ་ཅང་མང་པོ་ཞིག་གིས་དེ་ལྟར་འཕེལ་བའི་འབྲུ་ཡི་ཐོག་བུ།

བདག་ཉིད་ཕ་མ་ཤི་བ་ཡིན་ན་ན་ཉིད་རང་གི་ཨ་མ་ཤི་བ་ཡིན་ན་ཨ་མ་དེ་མི་གཅིག་ལ་ཁོག་ཞུགས་བྱས། ད་ནི་ཨ་མ་གི་ཨ་མ་ག་རེ་ག་རེ་བཤད་པ་དེ་ཚོ་ཚང་མ་ཐོང་ཞིག་བཤད་རྒྱུ་ཡོད་ཀྱི་དེ་འདྲ་མང་པོ་འདུག་ཨང། ད་ལྟ་ལྷོ་ཁ་ཁུལ་ལ་ཞེ་དྲག་རེད། ཁམས་ཀྱི་ཁུལ་ལ་དེ་འདྲ་ཞེ་དྲག་འདུག་དེ་འདྲ་ཞུས་འདོད་ཀྱི། པ་པ་ཤི་བ་ཡིན་ན་པ་པ་དེ་གི་ནི། པ་པ་ཁོ་རང་མ་གཏོགས་ཧ་མ་གོ་བ། དེ་ཚོའི་བས་བཤད་རྒྱུ་ཡོད་ཀྱི་དེ་འདྲ་ཞེ་དྲག་འདུག་ཨང། ཨ་དེ་འདྲ་ཤི་འདྲེ་ཡི་མི་ཤཱཀྱ་དགའ་བྱེད་ཟེར་མཁན། ཨ་དེ་འདྲ་ཤི་འདྲེ་དེ་ནི་སངས་རྒྱས་བཅོམ་ལྡན་འདས་དེ། དེ་མ་རེད།

བུ་དེ་སུ་ལ་སྐྱེས་དང་བུ་མོ་དེ་སུ་ལ་སྐྱེས་དང་ཅི་ནས་ང་ཡི་བུ་དེ་འདྲ་ཅིག་ཡོད་བུ་མོ་དེ་འདྲ་ཅིག་ཡོད་ང་ཡི་ཅ་ལག་དེ་འདྲ་ཅིག་ཡོད་ཟེར་ནས་དེ་རིང་སང་ཡང་ཤི་འདྲེ་གིས་མང་པོ་ཞིག་ལབ་ཡོང་གི་འདུག་ཟེར། མ་རེད་ཟེར་ཏེ་ཡིད་ཆེས་བྱེད་ཀྱི་མི་འདུག་བ། འོ་སྔ་མོ་སངས་རྒྱས་བཅོམ་ལྡན་འདས་བཞུགས་ཏེ་གོ་ལའི་ཤཱཀྱ་དགའ་བྱེད་ཟེར་མཁན་དེ་འོ་དེ་འདྲ་ཅིག་བྱུང་བ་རེད་ཟེར། ནས་དེ་ཡིད་མ་ཆེས་ས་ནས་ཤཱཀྱ་ཡི་གྲོང་ཁྱེར་དེ་རྩ་ལ། ཁྱེད་རང་སོ་སོ་སོ་སོ་སོའི་རྟགས་བརྒྱབ་བྱས་ནས་འབྲུ་ཡི་ཐུམ་པོ་རེ་རེ་རེ་བྱས་ནས་ཁྱེར་ཤོག་ཟེར། ཁྱད་ཞུགས་ཟེར་ཏེ་གོ་ལ་ནི་ཤཱཀྱ་གྲངས་ཆེན་ནི་གྲངས་ཆེན་ཆེན་པོ་ཞེ་དྲག་རེད་བ། དེའི་ས་སྦྲུལ་ཡི་ཐུ་བོ་བདུད་རྩི་ཁོ་ལ་ནི། ལྗགས་ཆེན་པོ་བཞི་བོ་ཞིག་བྱུང་བ་རེད་མང་པོ་བཞི་བོ་ཞིག་བྱུང་བ་ཡིན་པ་རེད། ལོང་ཕྱིས་ཀྱི་ནི་ལྗགས་ཁྱི་ཙམ་ཞིག་ལོང་དེ་ཁྱི་ཡོད་དེ་འདྲ་བྱུང་བ་ཡིན་པ་རེད། ད་དེ་ཁྱི་ཞིག་ནི་དེ་དེའི་བྱིས་པ་ལ་ཡར་ཕེབས་ཏེ་གོ་ལ་དེའི་བྱིས་པ་ཀྱི་སྦྲུལ་ཡི་ཕུང་པོ་དེ་མི་མཚུངས་དྲིས་ཀྱི་རེད།

ཤིང། དེ་མེ་ཡོར་བ་ཤིང་སོ་སོའི་མེ་ཡོར་བ་ཤིང་དེ་འདྲ་གཅིག་གིས་ཐར་བ་རེད་ཟེར་ན་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་གཟིགས་སྐོར་རེད། ངོ། དེར་མ་ཟད་སྐུ་རྗེས་སུ་སྟོན་པའི་ཆོ་འཕྲུལ་གདུལ་བྱ་བྱེ་བ་ཐེར་འབུམ་སོགས་ཇི་སྙེད་ཡོད་པ་རེ་རེ་ཡི་མདུན་དུ་དེ་སྙེད་ཀྱི་སྤྲུལ་པ་བསྟན་པ་དང་གསུང་ཀུན་ཏུ་བརྗོད་པའི་ཆོ་འཕྲུལ་ཡང་སྔར་བཤད་པ་བཞིན་སེམས་ཅན་རེ་རེ་ཡི་སྐད་དུ་གསུང་བ་དང་མཐུན་པའི་ཆོས་དུས་གཅིག་ཏུ་སྟོན་པ་དང། ཐུགས་ཏིང་ངེ་འཛིན་གྱི་ཆོ་འཕྲུལ་ནི་སྟོན་པས་འཇིག་རྟེན་པའི་ཐུགས། བསྐྱེད་པར་མཛད་པ་ན་སེམས་ཅན་སྲོག་ཆགས་གྲོག་སྦུར་ཡན་ཆད་ཀྱིས་ཀྱང་གཞན་གྱི་སེམས་ཤེས་པར་འགྱུར་ཞིང་དེ་བཞིན་གཤེགས་པའི་ཐུགས་དགོངས་ཀྱང་ཤེས་པ་དང།